ཕ་རོལ་ཚུ་རོལ་ནོར་གྱི་རང་རང་དང། ལྟོས་ས་ལྟོས་ཀྱི་ཡོངས་ཀྱི་སྒྲ་དང་གཉིས་སུ་གཉིས་ཀྱི་ཆ་རེ་མོ་དང་སྒྲ་ཡིན་ན་སྒྲ་ཡི་ཡི་བ་ཅི་དང། གཉིས་ཡིན་ན་གཉིས་ཡི་ཡི་བ་ཅི་བྱུང་ནི་མེད་པ་རེད། མེད་པ་རེད་རང་ལ་རང་གི་བློ་ཡིས། ག་རེ་བཟོས་བཟོས་སྒྲ་མི་ཆོད་སྒྲ་དང་གཉིས་སུ་གཉིས་དེ་སོ་སོ་བློ་ཡི་སྒོ་ནས་ཕ་བཟོས་བྱ་བ་ཡིན་ན་ནི་བཟོས་རྒྱུ་ཡིན་པ་དེ་འདྲ་ཡིན་པ་རེད། ཨ་དུ་ཚོས་དྲངས་པའི་སྟོང་སྙམ་གོམས་པ་ཚེ་སྟོང་སྙམ་སེམས་གཉིས་དེ་གལ་ཆེན་པོ་ཞིག་སྒྲ་རེད། དེ་ལོག་ཏུ་ཟླ་བ་མང་པོ་ག་ཚད་འགོག་རྒྱུ་ཡོད་ན་ཡོད་དེ་ལ་འདྲིས་ནས་འགོག་རྒྱུ་ཡོད། གལ་ཆེན་པོ་ཞིག་སྒྲ་རེད་ཡེ་སྟོང་གི་ལྷ་སྐུ་པས།

སེམས་ཅན་གང་ག་ལ་བཏང་སྙོམས་བསྒྲུབ་པ་ཡིན་ན་དེ་ལས་སླ་པོ་ཞེ་དྲག་ཅིག་ཆགས་ནས་བཏང་སྙོམས་དེ་རྒྱུད་ལ་སྐྱེ་རྒྱུ་ཡིན་པ་རེད། དང་པོ་ནས་སེམས་ཅན་མང་པོ་ཅིག་ལ་དམིགས་ནས་སྒོམ་ག་བྱེད་པ་ཡིན་ན་རེ་རེ་རེ་ལས་ཁག་འོང་སྟེ་བཏང་སྙོམས་ཀྱི་ཁྱོན་ནས་སྐྱེ་རྒྱུ་ཡོད་མ་རེད། ཉེ་རིང་ཅན་བྱེད་ཀྱི་མ་རེད་ཡོང་གི་མ་རེད། ཉེ་རིང་ཅན་འཇུག་གི་མ་རེད་མེད་པ་རེད་ད་དེ་ཡི་རྗེས་སུ་ཡིན་ན་མར་ཤེས་སྒོམ་དགོས་པ་བཏང་སྙོམས་ཡག་པོ་ཅིག་བྱུང་ཚར་སོང་ན་མར་ཤེས་སེམས་ཅན་སྒོམ་དགོས། བཏང་སྙོམས་མེད་པ་ཡིན་ན་མར་ཤེས་ལ་སོགས་པ་ཚོ་སྒོམ་དགོས་པ་ཡིན་ན་ཡོང་ཡས་ཁྱོན་ནས་མེད་པ་རེད།

འགྲེལ་ལེའུ་གཉིས་པའི་སྐབས་སུ་སྐྱེ་བ་སྔ་མ་སྒྲུབ་པའི་རིགས་པ་དང་ཕྱི་མ་སྒྲུབ་པའི་རིགས་པ་ག་ཚོད་རྩོད་ག་བྱས་པ་ཡིན་ན་མར་ཤེས་སྒྲུབ་པའི་རིགས་པ་དེ་ལ་མ་ཕན་ན་རྩོད་པ་དེ་དག་གིས་རྩོད་པ་རེད་ཚེ་འདི་ཙམ་གྱི་ཚེ་འདི་ཡི་གུ་བརྒྱ་ཙམ་ཆེད་དུ་མ་གཏོགས་གཞན་ཕན་ཐོགས་མེད་པ་རེད་ད། སྟོང་པ་ཉིད་དེ་ནི་ཞེ་དྲག་ཁག་རེད་དེ་ཡིན་ན་ཡང་རིགས་པའི་རྣམ་གྲངས་མང་པོ་ཡི་སྒོ་ནས་ཁོ་བསམ་རྒྱུ་ཡོད་པ་ཡིན་ཙང་རྟོགས་རྒྱུ་དྲག་གི་རེད། མར་ཤེས་དེ་ཡིན་ན་སྒྲུབ་བྱེད་ཀྱི་རིགས་པ་གཅིག་ལས་ཡོད་མ་རེད་ཟེར་དེ་ཡིན་ཙང་རྒྱུད་ལ་སྐྱེ་ཁག་གི་རེད།

སེམས་དེ་ཡིན་ན་སྐྱེ་བ་སྔ་མ་སྐྱེ་བ་སྔ་མའི་གེགས་ཡས་ནི་སེམས་དེ་ཉེར་ལེན་བྱས་པ་ལ་བརྟེན་ནས་བྱུང་བ་ཡིན་པ་དེ་ཨོ་དེ་སྒྲུབ་དགོས་པ་དང་དེ་སྒྲུབ་ཐུབ་པ་ཡིན་ན་དེ་ནས་སྐྱེ་བ་སྔ་མ་གི་སྔ་མ་སྔ་མ་གི་སྔ་མ་འགྲུབ་ཡས་དེ་ལས་སླ་དགོས་པ། ད་ལྟ་གི་མངལ་དུ་ཉིང་མཚམས་སྦྱར་མ་ཐག་པའི་གནས་སྐབས་སུ་སེམས་དེ་ལ་རང་གི་ཉེར་ལེན་དུ་བྱས་པའི་སེམས་གཅིག་ཡོད་པ་ཡིན་ན་ནི་སྐྱེ་བ་སྔ་མ་དེ་ཚོ་རིགས་འགྲེ་ཡོང་དགོས་གཅིག་པ་གཅིག་རྐྱང་རེད། གང་ག་ཡོང་དགོས་རྒྱུ་རེད་མ་གཏོགས་ཁོ་སྐྱོ་གོ་ལ་ཡོད་ནས་ཡོད་མ་ལ་མེད་པ་དེ་དེ་འདྲ་བྱེད་ས་ཡོད་མ་རེད་པ།

གྲངས་མེད་མང་པོ་བྱེད་མ་བྱེད་ན་ཁྱོད་འདང་ཡས་ཁྱོན་ནས་ཡོད་མ་རེད། མི་འདང་བ་ཡིན་དེ་རེད་བཤེས་སྤྲིང་གིས་མ་ཡི་ཐུག་མཐའ་རྒྱ་ཤུག་ཚིག་གུ་ཙམ་ཞེས་གསུངས་ཤིང་དངོས་བསྟན་མ་ཡི་མ་དེ་ཡི་མ་སོགས་ལ་སྦྱར་ཡང་སྐབས་འདིར་བླ་མའི་གསུང་རྒྱུན་དང་ཁ་རྒྱུན་ནི་ས་ཆེན་པོ་དེ་རྒྱ་ཤུག་གི་ཚིག་གུ་ཙམ་གྱི་རིལ་བུ་བྱས་ཏེ་རང་གི་ཚེ་འདི་ཡི་མ། སྐྱེ་བ་སྔ་མའི་མ་དེ་ཡི་སྔ་མའི་མ་རེད་ནོ་ཞེས་བཞག་ཀྱང་རྫོགས་ཏེ་མ་ཡི་གྲངས་ཀྱི་བརྒྱ་སྟོང་གི་ཆ་ཡང་མི་འགྲོ་ཟེར། ས་ཆེན་པོ་ཚུལ་དེ་འཇིག་རྟེན་གྱི་ཁམས་ཀྱི་ས་ཡོངས་རྫོགས་གང་ག་དཔེར་ན་རྒྱ་ཤུག་གི་ཚིག་གུ་ཙམ་གཅིག་བསྒྲིལ་ཕྱིན་ནས་ང་ཚོའི་ནང་ལོགས་དཔེར་ན།

རང་ཉིད་ཀྱིས་འཁོར་བར་སྐྱེ་བ་ལེན་པ་དེ་ལ་སྐྱེ་བ་ལ་གྲངས་མེད་རེད། དེ་ཡིན་ཙང་ཨ་ནི་སེམས་ཅན་ཐམས་ཅད་ལས་ཀྱང་རང་གི་མ་མང་བ་ཡིན། རང་གི་མ་མང་བ་ཙམ་གྱིས་མ་ཟད་པར་སེམས་ཅན་པའི་སེམས་ཅན་གྱི་གྲངས་ཀ་དེ་ནི་རང་གི་མ་དེའི་གྲངས་ཀ་དེ་ཡིན་ན་དེའི་ལྡབ་བཅུ་ཙམ་ཞིག་བཞག་པ་ཡིན་ནའང་ད་ལྟའི་རང་གི་སྐྱེ་བ་དེ་ཟད་ཡོད་མ་རེད། དེ་འདྲ་བསམ་བློ་བཏང་བ་ཡིན་ན་མར་ཤེས་རྟོགས་པ་དེ་རྒྱུད་ལ་སྐྱེ་གི་འདུག་ཟེར་ནས་རྣམ་ཐར་ནང་བཀོད་འདུག། དེ་མ་ཐག་ཡིན་ང་ཚོ་མར་ཤེས་རྟོགས་པ་དེ་ལུང་རིགས་ཀྱི་བློ་མཆོག་དེ་ལ་རྟོགས་པ།

མ་མང་དུ་བྱས་པ་གང་འོང་སྲིད་ཚེ་འདིའི་ཨ་མ་གསལ་སྣང་བཏོན་ནས་ད་སེམས་ཅན་ཐམས་ཅད་རང་གི་མ་བྱས་མྱོང་ཡོད་པ་ཤེས་ཚར་སོང་ན་དེ་ནས་ཚེ་འདིའི་ཨ་མ་གསལ་སྣང་བཏོན་ནས་ཚེ་འདིའི་ཨ་མ་དེ་ཚེ་འདི་ཙམ་གྱི་མ་ཡིན་པར་སྐྱེ་བ་མང་པོའི་བར་དུ་ངའི་མ་བྱས་པ་རེད་མིའི་མ་བྱས་པ་སོགས་བར་དུ་སྦྱར་ནས་དུད་འགྲོའི་ལུས་ལེན་པ་དེའི་ཚེ་ན་མ་མང་པོ་བྱས་པ་རེད་དཔེར་ན། འབུ་སྲིན་གྱི་སྐྱེ་བ་ལེན་པ་དེའི་ཚེ་ན་ང་ཡི་མ་མང་པོ་བྱས་པ་རེད་ཙི་ཙི་དང་བྱི་བ་ལ་སོགས་པ་དེ་འདྲའི་སྐྱེ་བ་ལེན་པ་དེའི་ཚེ་ན་ང་ཡི་མ་མང་པོ་བྱས་པ་རེད་སོང་ཙང་འགྲོ་བ་གཞན་ལ་སྤོས་ཀྱི་ནས་ཚེ་འདིའི་ཨ་མ་དེ། ལན་མ་གཅིག་ཙམ་ཞིག་མ་ཡིན་པར་ལན་མ་བརྒྱ་སྟོང་ཁྲི་ཕྲག་མང་པོའི་བར་དུ་ང་ཡི་ཨ་མ་དེའི་ཁྱིམ་ནས་དེ་འདྲ་བྱས་པ་རེད་གསུངས་སོང། དེ་ནས་མ་དེ་ལ་བྱུང་སོང་ན་དེ་ནས་ཕ་ལ་སྒོམ་ཟེར་ཚེ་འདི་ཡི་ཕ་དེ་ཨ་ནི་ཚེ་འདི་ཡི་ཕ་བྱས་མ་གཏོགས། སྐྱེ་བ་སྔོན་མའི་ནང་ལ་ཨ་ནི་ང་ལ་མ་མང་པོ་བྱས་ཡོད་རེད་བ། གཉེན་གཞན་དང་དེ་ནས་བར་མ་དང་དེ་དག་ལ་མྱོང་བ་ལེགས་པར་ཐོན་ན་དགྲ་ལ་དམིགས་ནས་མ་བྱས་པར་བསམས་རྗེས་སེམས་ཅན་ཐམས་ཅད་ལ་དམིགས་ཏེ་སྦྱོང། འོ་ན་མ་ཡིན་ན་ངོ་ཤེས་དགོས་པ་ལ་དེ་མི་ཤེས་པས་མ་མིན་ནོ་སྙམ་ན་སངས་རྒྱས་ཀྱིས་ཀྱང་མ་མ་བྱས་པའི་སེམས་ཅན་གཅིག་ཀྱང་མ་གཟིགས་པས། རང་རེ་ངོ་མ་ཤེས་པ་མ་གཏོགས་མ་དངོས་ནི་ཡིན་ཏེ་ཚེ་འདིའི་མ་ཡང། ཁྱེད་ཁྱི་ལྟ་བུ་སྐྱེས་ནས་ཡོད་ཀྱང་རང་གིས་མི་ཤེས་ལ་ཚེ་འདིའི་མ་དེ། ང་རང་ཚོ་ཚེ་རིང་པོ་འདས་པ་ཡིན་ན། ཨ་མ་ཁྱི་ལ་སྐྱེས་ཕྱིན་ན་རང་གི་འཁྲིས་ལ་ལྟོ་ཟ་ག་ཡོང་གི་ཡོད་ནའི་ང་ཚོ་ཁྱི་རེད་ཟེར་ན་མ་དེ་གར་མ་གཏོགས་རང་གི་ཨ་མ་སོང་ཟེར་རམ་དྲན་གྱི་མ་རེད་བ། ས་མ་ཡིན་ན་མ་ངོ་ཤེས་པའི་ངེས་པ་ཡོད་མ་རེད།

ཁོང་སོ་སོ་ཞེ་ན་མགོ་སྙོམས་རིགས་འགྲེ་གཏོང་པར་བ་ཁ་སང་གི་མ་ཡང་དེ་རིང་གི་མ་མིན་པར་འགྱུར་ཏེ་དེ་འདས་ཟིན་པས་སོ་དེ་ནི་ཕྲ་བའི་མི་རྟག་པ་སྟེ། ཐོས་པ་མ་མཆིས་པས་རྟོགས་པར་དཀའ་འོ། དཔེར་ན། གཞན་དེ་ལྟ་བུ་ཡང་ན་ནི་ས་པའི་བཀའ་དྲི་མ་ཅན་མེད་ཤེས་གོ་དོན་ཡང་མེད་པ་ལ་དེ་ཡི་རྒྱུ། སེམས་ཅན་འབུ་གྲོག་མ་གཅིག་མཐོང་བ་ཡིན་ན། འབུ་གྲོག་མ་དེ་རང་གི་མ་བྱས་རང་ཉིད་དེ་ཡི་བུ་བྱས་པ་དེ་ཡི་ཚེ་ན།

དེའི་སྐབས་སུ་རང་ཉིད་མ་ཅི་གོང་ཆུ་ཚོད་གཅིག་ཙམ་རེ་ཡལ་བར་སོང་ན། ཚོ་བཅུ་དགུ་ཡས་ནི་ཉི་མ་གཅིག་ལོན་པ་ཡིན་ན་ཡང་ན་ནི་ཁྱི་ལ་སོགས་པ་ཚོ་ཡས་ཟས་འགྲོ་གི་རེད་ཡང་ན་ནི་སེང་གེ་འབུར་རྩེ་ཡས་ཀྱི་དེའི་སྐྱོན་བྱས་འདུག་རེད་བ་ཡང་ན་ནི་གཡང་ས་ཆེན་པོ་དེ་འདྲ་དུ་མར་ལྷུང་བ་དེ་འདྲའི་ཡོང་གི་རེད་བ་དེ་འདྲ་བྱེད་མ་ཤེས་བ་ཞིག་ཉི་མ་རེ་ལ་ཡང་སྲོག་སྐྱོབ་བརྒྱ་རེ་བརྒྱ་རེ་བྱས་ནས་ཨ་མ་དེ་གིས་སྟོན་བྱ་ཡོད་རེད། བུ་ལ་སྡུག་བསྔལ་འབྱུང་བ་ལས་རང་ལ་སྡུག་བསྔལ་འབྱུང་བ་ཞེ་ནས་འདམ་ཞིང་ཟེར། དེ་ཡོང་ཐག་ཆོད་ཡོང་གི་འདུག་བ་ང་ཚོ་ད་རེ་ཚེ་ངའི་སྨད་ཀྱི་མཐོང་ཆོས་དུ་མ།

དེའི་ས་ཐོག་ལ་སུ་ར་སོ་ཕོ་བ་ད་ལྟ་འགྲོ་སྡོད་དང་ཁོག་སྨྲ་བ་སོགས་ལ་སྤོབས་པ་མེད་པར་བདེན་བྱུང་ཕ་ར་རང་གིས་ངའི་སྔོ་ཁ་གོང་སྟོང་ལའང་སྡིག་དང་གཏམ་ངན་དང་སྡུག་བསྔལ་ཁྱད་དུ་བསད་ནས་བསགས་པའི་རྒྱུ་ནོར་རང་གི་ཤ་ལི་ལི་བྱེད་པར་དོགས་ནས་ལོངས་སྤྱོད་མི་བྲ་བ་ནི་ཞི་སྟེ་བུ་བུ་མོ་ལ་ཕྱིར་འདོགས་པ་དང་མནའ་མ་གཏོང་བ་དང་རབ་ཏུ་བྱུང་བ་མགུ་རུ་བཀོད་པ་སོགས་ངའི་མ་རང་ལ་ཁུ་ཁུ་དགའ་གང་ཡོད་པའི་བཀའ་དྲིན་གྱིས་བསྐྱངས་ཟེར། ཨ་ཕྲུ་གུ་ཆུང་འདི་ནས་ང་རང་གི་ཟ་མ་ཟ་ཕོད་མ་ཟ་བར་དཀའ་ལས་ཞེ་དྲག་རྒྱབ་ནས་དངུལ་སྒོར་མོ་རེ་རེ་ཡིན་ནས།

ནི་རྔོན་པ་ལ་སོགས་པའི་ཚེ་གསད་ཁ་ཡོང་དུས་ཁོ་ལས་རང་གི་སྲོག་པོ་ལ་ཕྱག་བྱས་ནས་ནི་རྔོན་པའི་ལག་པར་གསོད་ཡས་དེ་འདྲ་ཡོང་གི་འདུག་མ་ཚད་སོ་མང་དུ་ཨ་མ་བརྒྱད་དེ་འདྲ་མང་པོ་བྱས་ཚར་ཡོང་ཕྱིན་ནི་འབུ་གཅིག་ལས་མ་རྙེད་ནའང་བྱིན་ནས་གསོ་བར་བྱས། རང་གི་ཁ་ནང་འབུ་གཅིག་མ་གཏོགས་མེད་པ་ཡིན་ནའི་ཕྲུ་གུ་དེའི་ཁ་ནང་བླུག་དེ་ལྟར་ཡང་ཚར་རེ་མཐོང་གཉིས་ཙམ་མིན་པར་མཐོང། ཚར་རེ་མགུ་ལོ་ལོང་པ་རྣམས་ལ།

རྟགས་དེ་གཞན་དུ་མེད་པའི་ངེས་པ་ཅི་ཡོད་དེ་ལྟར་ཚེ་འདིའི་མས་རང་ལ་དྲིན་གྱིས་ཇི་ལྟར་སྐྱོབ་པ་དང་སེམས་ཅན་ཐམས་ཅད་ཀྱིས་ཀྱང་དྲིན་གྱིས་དེ་བཞིན་དུ་སྐྱོབ་པར་གསུངས་གསུངས་པ་དྲིན་གཟོ་བ་ནི་བློ་གཏོད་ལས། བ་དན་དེ་འཚལ་ས་ན་དྲིན་གཟོ་སྒོམ་ཡག་དེ་ན་ནི། སེམས་ཅན་ཐམས་ཅད་དེ་ནི། དཔེར་ན་ང་རང་ཚོ་ཚེ་འདིའི་མ་དེ་མིག་གཉིས་ཀ་ལོང། ལས་ཀྱིས་རང་དབང་མེད་པར་སྨྱོན་པ་ཆགས་ཀྱི་ནི། སྨྱོན་པ་ཆགས་ཀྱི་ནི། ག་བ་ཀ་ཚར་འཆང་འདོན་ཅིག་ནི་གཡང་ས་ཆེན་པོ་དེ་འདྲ་ནི་མཆོང་འགྲོ་བ། ཆུ་ནང་ལ་མཆོང་འགྲོ་བ་པོ་གོས་ཞུ་མ་ཞུ་ཟ་དེ་ཀས་དེ་འདྲ་བྱེད་ཡོད་པ་ཡིན་ན།

ལོང་སྟེ་ཡིད་དང་དེ་མ་ཡིད་པའི་བླང་དོར་གྱི་གནས་བསྟན་པའི་ལོང་ཁྲིད་དང་ནི་བྲལ། ལོང་ཁྲིད་དང་ནི་བྲལ་གོམ་པ་རེ་འདོད་ཆགས་པའི་ཉོན་མོངས་དུག་གསུམ་གྱིས་རང་དབང་མེད་པར་སྨྱོ་བྱས་ནས་ལུས་དང་ངོ་བོ་རང་གི་ལུས་དང་མེ་གཉིས་ངོ་བོ་དབྱེར་མེད་དུ་གྱུར་པའི་དམྱལ་བ་མནར་མེད་གཡང་ཁ་ལ་མར་མཆོང་ཁ་འགྲོ་གི་དུས་ན་ང་རང་དང་དེ་ལ་ལྟད་མོ་བལྟ་བྱས་ནས་བསྡད་པ་ཡིན་ན་ང་ཚོའི་བཟོད་ཐོ་ཆུད་ནས་ཡོད་མི་འདུག་སྐྱེ་བ་འབུམ་ཕྲག་མང་པོ་ཡི་བར་དུ་རང་ལ་ཕན་ཐོགས་དང་བཀའ་དྲིན་མ་ཞིག་དྲིན་གྱིས་བསྐྱངས་པ་དེ་རང་གིས་དེ་ལ་ཡ་མ་བསྐྱེད་བྱས་ནས་རང་མགོ་ཅི་ཐོན་བྱེད་པ་ཡིན་ན། དེ་ལས་མ་རབས་པ་ཅིག་དང་དེ་ལས་ཐ་ཆད་པ་ཅིག་དང་ནི་མེད་པ་རེད། དེ་ལས་ཐ་ཆད་པ་ཅིག་མེད་པ་རེད། ཨ་དེ་ཡིན་ཙང་ད་དྲིན་གཟོ་དེ་ཐུགས་སུ་དགོངས་རྒྱུ་ཡིན་པ་རེད། དྲིན་གཟོ་དྲིན་གཟོ་ཚུལ་དེ་ཡིན་ན་སེམས་ཅན་དེ་དག་རང་ལ་ཐོག་མ་མེད་པ་ནས་ནི་ལན་མང་པོ་ཡི་བར་དུ་དྲིན་གྱིས་བསྐྱབས་པ་རེད་ད་རེས་ང་རང་ཚོས་ཕར་ཁོ་ལ་དྲིན་ལན་གསབ་ཀྱི་དུས་ལ་བབས་པ་རེད། བབས་དགོས་ཡང་རྒྱུ་མཚན་ག་རེ་རེད་ཟེར་ན་རང་ཉིད་ད་རེས་ནི་དལ་འབྱོར་གྱི་མི་ལུས་ཐོབ་ཡོད་རེད། བླང་དོར་ལ་ལས་ནི་བླང་བྱ་དང་དོར་བྱ་ཡི་ནི་དེ་དང་དེ་ཞིག་བལྟ་བ་རེད་སོ་སོར་རྣམ་འབྱེད་ཤེས་རབ་ཀྱི་ནུས་ཚོད་ཅུང་ཟད་ཅིག་རྙེད་པ་རེད།

ཤེས་རིག་འཕེན་པ་ཙམ་རེད་དེ། དེ་ལྟ་བུ་དེ་ཡིན་ན་སེམས་ཅན་ཁོ་རང་ཚོ་ཡི་ངོ་ནས་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་ལན་གྲངས་མང་པོ་ཡི་བར་དུ་རྙེད་ཚར་རེད། ཟས་གོས་ལ་སོགས་པ་ཟག་བཅས་ཀྱི་བདེ་བ་དེ་ཡིན་ན་ལོངས་སྤྱོད་མ་མྱོང་ཟེར་གྱི་གཅིག་ཀྱང་མེད་པ་དེ་ནི་ལོངས་མང་པོ་སྤྱོད་ཚར་རེད། སྤྱོད་ཚར་བ་རེད་དེ་གང་ཡང་མ་ཕན་པ་བྱས་ཀྱི་ནས་སྲེད་པ་ཇེ་ཆེ་ཇེ་ཆེ་དུ་འགྲོ་བྱས་ནས་ད་ལྟ་ཡི་ལས་མང་པོ་བསགས་ནས་འཁོར་བར་སྐྱེ་བའི་ལས་རྒྱུ་མང་པོ་བསགས་པ་རེད། དེ་ལྟ་བུ་ཕན་ཐོགས་བྱས་པ་ཡིན་ནའང་གང་ཡང་ཕན་ཐོགས་གོ་མ་ཆོད་པ་ཞིག་རེད།

དཔེར་ན་རང་གི་ཨ་མ། དཔེར་ན་རང་གི་ཨ་མ་དེ་སྨྱོན་པ་ཆགས་ནས་སྨྱོན་པའི་གདོན་གྱིས་རང་དབང་མེད་པར་སྨྱོན་པ་ཆགས་ནས་གྲི་འཁྱེར་བྱས་ནས་རང་ལ་བཙུག་ཁ་ཡོང་གི་འདུག་མོད་ཨ་མ་ང་ལ་གྲི་རྒྱག་ཁ་ཡོང་གི་འདུག་ཟེར་ན་ཨ་མ་ལ་ཕར་གྲི་བཙུགས་ལ་ཐག་ཉེས་དག་གཏོང་བར་བྱེད་པ་ཡིན་ན་ཕྲུ་གུ་དེ་བས་སྐྱོ་པོ་ཞེ་པོ་ཅིག་ཞེ་དྲག་སྐྱོ་པོ་རེད་དེ་ཨ་མ་རང་དབང་ཡོད་མ་རེད་ག་རེ་ཟེར་ན་སྨྱོས་པ་རེད་བ་སྨྱོ་བའི་ནད་དེ་ལས་ཡར་དྲག་ཡག་གི་ཐབས་ཤེས་བྱེད་པ་མ་གཏོགས་ཁོ་ཡིས་གྲི་བཙུག་ཁ་ཡོང་གི་འདུག་ཟེར་ན་ཕར་གྲི་ཞིག་བཙུགས་ཡས་དེ་འདྲ་བསམ་བློ་ཅུང་གཏོང་རྒྱུ་མེད་པ་རེད་བ། ཁོ་ཡི་སྨྱོས་པ་རེད་བ་སྨྱོན་པ་ཡིན་ཙང་རང་ལ་གྲི་བཙུགས་པ་རེད་ཁོ་ཡི་སྨྱོ་ནད་དབང་གིས་བྱས་པ་མ་གཏོགས་རང་ལ་བྱམས་པོ་མེད་ཙང་དང་ཨ་མ་ཡིས་བྱམས་པོ་མེད་པ་བྱས་ནས་སོ་སོ་ལ་གྲི་བཙུགས་པ་མ་རེད་བ་ད་སྨྱོ་བའི་ནད་དེ་ལས་ཡར་དྲག་ཡག་གི་ཐབས་བྱེད་དགོས་རེད་འོ་དེ་ནང་བཞིན་བྱས་ནས་སེམས་ཅན་གང་འདྲ་ཅིག་རང་ལ་དགྲ་བྱེད་པ་ཡིན་ནའི་ཉོན་མོངས་པའི་གདོན་གྱིས་རང་དབང་མེད་པར་སྨྱོ་བསྡད་པ་རེད་བ་གདོན་གྱིས་རང་དབང་མེད་པར་སྨྱོ་བྱས་ནས་རང་ལ་གནོད་པ་བྱེད་ཁ་ཡོང་བ་མ་གཏོགས་རང་ཉིད་དབང་ཡོད་བཞིན་དུ་རང་ལ་གནོད་པ་བྱེད་པ་མ་རེད་བ་དེ་མེད་ས་ས་སེམས་ཅན་གང་འདྲ་ཅིག་ལ་གནོད་པ་བྱེད་ཁ་ཡོང་བ་ཡིན་ནའི་རང་གིས་དེ་ལ་བཟོད་པས་བཟོད་པ་བསྒོམས་ནས་ཕར་བདེ་བ་རྩེ་གཅིག་ཏུ་ཡོང་ན་བསམ་བློ་གཏོང་དགོས་རེད།

གཅེས་ཤིང་ཕངས་པའི་ཡིད་འོང་གི་རྣམ་པ་ཅན་དུ་རང་ཤུགས་ཀྱིས་ཁོམ་སྣོད་འོང་གིན་པ། སྦྱོང་བའི་སེམས་ཅན་ཐམས་ཅད་ཀྱི་དགོངས་འདུས་སྐུ་ལ་སྤྲོ་སོ་སྒོམ་དགོས་དགོས་མོད་ད་སྙིང་རྗེ་ཟེར་གྱི་འདི། བྱང་ཆུབ་སེམས་དཔའི་དེ་ནས་ལམ་གྱི། ཐོག་མ་གི་རྩ་བ་གི་གཞི་དེ་ལྟ་བུ་དེ་སྙིང་རྗེ་ནས་བཟུང་སྟེ་འགོ་ཚུགས་ཡིན་ཙང་བཅད་མུ་བཅད་སྙིང་རྗེ་དེ་རྩ་བ་ལ་བཞག་བྱས་ནས་རྒྱུ་འབྲས་གཞན་རྣམས་དེ་ཡི་རྒྱུ་འབྲས་སུ་འགྱུར་ཚུལ་གསུངས་ཡོད་པ། ཐོག་མར་ནི་སྙིང་རྗེ་ཆེན་པོ་དེ་རྩ་བ་ལ་བཞག་ནས

དེའི་ཚུལ་བྱས་ནས་རྒ་ཤི་ཡས་ནི་སྙིང་ལ་སྙིང་ཡར་བཏོན་ནས་སྙིང་ཚ་པོ་དེ་འདྲ་ཡར་བཏོན་ནས་དེ་འདྲ་སེ་གོ་རུ་རྒ་ཤི་རྒ་ཤི་ཡས་དུས་སྐྱེས་བག་བྱས་ནས་ལང་ཚ་གཡུ་བཞག་ནས་ཁོ་ཡི་ཕབ་ཐག་རྒྱ་རུ་གཅོད་བྱས་ནས་ཤན་པ་གང་ཐོན་འགྲོ་གོ་རུ་དེ་འདྲ་སེ་གོ་རུ། ཨོ་དེ་སེ་ཡོད་དེ་ཡིན་ན་སེ་ག་ལ་ག་དེ་སེམས་ཀྱི་དེ་ཡིན་ན་ཡང་རང་གསོད་ཀྱི་ཡོད་པ་ཡང་ཧ་གོ་གི་རེད་སྡུག་བསྔལ་མྱོང་རྒྱུ་ཡོད་པ་ཡང་ཧ་གོ་གི་རེད་དེ་ཡིན་ན་གྱེས་གེ་གེ་ཡང་མེད་རྐང་པ་དང་ལག་པ་དེ་ཚོ་ནི་བསྡམས། ནི་མི་ཡི་ལག་པ་ནི་ཐག་ས་ནི་ཆུ་ནི་མེད་མིག་ཁྲ་ཁྲ་དུས་བྱས་ནས་ནི་ཤན་པའི་ལག་པ་ནི་བཏགས་བྱས་ནས་སྡུག་བསྔལ་མྱོང་མི་འདོད་བཞིན་དུ་དེ་ལྟ་བུ་སྡུག་བསྔལ་མྱོང་ནས་ཚུར་ཚུར་བསྡད་གོ་རུ།

ད་ལྟ་ལུས་ལ་སྦྱིན་བྱ་དག་ནི་དྲོད་པོ་ལ་སོགས་པ་ཚོ་བཏགས་ཀྱི་ནི་རེད་རྩ་བཟང་བདེ་བ་རེད་པས་ནང་ཤེས་ཚིག་ན་དེ་ལྟ་བུ་ཤན་པའི་ལག་ཏུ་ཐེགས་ཀྱི་ནི་ད་ལྟ་གསོད་བཞིན་པའི་ལུག་དེ་ཚོ་སྐྱེས་པ་གཅིག་ཀྱང་ཡི་ཧང་ས་རམ་གྱི་ཏོག་སུ་སྒོམ་དགོས་རེད། དེ་བསྒོམས་ནས་སྙིང་རྗེ་ཡག་པོ་སྐྱེས་ཚུལ་ནི་དེ་ནས་དམྱལ་བའི་སྡུག་བསྔལ་བསམས་ནས། དམྱལ་བའི་ཚ་གྲང་གི་སྡུག་བསྔལ་ལ་སོགས་པ་གལ་སྲིད་སྐྱེས་བུ་ཆུང་ངུའི་གནས་སྐབས་སུ་གསུངས་པ་དེ་ཚོ་ད་ལྟ་དེའི་གནས་སྐབས་སུ་ཡར་བླངས་བྱས་ནས། ནས་གཞི་ནས་དམྱལ་བའི་མནར་མེད་ཀྱི་སྡུག་བསྔལ་ལ་སོགས་པ་གང་འདྲ་གང་འདྲ་མྱོང་གི་ཡོད་པ་བསམ་པ་དང། དེ་ནས་ཡི་དྭགས་ཀྱི་སྡུག་བསྔལ་དང།

དེ་ལྟར་སྐྱེ། སྐྱེ་དཀའ་བ་ག་གི་འདུག་ན་དེ་ལ་དམིགས་སུ་བཀར་བྱས་ནས་སྒོམ་དགོས་རེད། སྒོམ་ཡང་དེ་ག་རེ་རེད་ཟེར་ན། ཧ། ཨ་མ་བྱས་པ་དྲན་པར་བ་ཨ་མ་བྱས་པ་དྲན་ཨ་ནི་ཨ་མ་བྱས་པ་དེ་ཡིས་ཟེར་ན་དེ་ཡིས་རང་ལ་དྲིན་གང་འདྲ་ཞིག་དྲན་གྱི་ཡོད་པ་དྲིན་ག་རེ་ག་རེ་བསྐྱངས་པ། དྲིན་ལས་ག་རེ་ག་རེ་བྱས་ཚར་བ། ཨོ་དེ་ཚོ་བསམ་བློ་བསམས་བྱས་ནས་ཁོ་ཡི་སྡུག་བསྔལ་དེ་བསམ་བློ་བསམས་ནས་ཨ་ནི་སྙིང་རྗེ་རེ་རེ་བསྒོམས་བྱས་ནས་སུན་བྱེད་ཐོང་བྱེད་ལ་སྒོམ་དགོས་རེད། ཚངས་པ་སོགས་ལ་སྐྱེ་དཀའ་ན་སྐྱེས་བུ་འབྲིང་གི་སྐབས་ལྟར་བསམས་པས་སྐྱེ་བ་ངོ།

བཟའ་བཏུང་བྱེད་པ་སོགས་གཉིད་ཉལ་བ་ལ་སོགས་པ་གང་སྐྱེས་གནས་སྐབས་སུ་ཡང་ནི་སྡུག་བསྔལ་ཆེ་ཆེ་སེམས་སྐྱེ། སྡུག་བསྔལ་དང་བྲལ་ན་སྙམ་པའི་ལོག་པའི་ངམ་ངམ་ཤུགས་ཤུགས་ཀྱིས་སྐྱེ་བ་སྟེ། དེ་ཡང་སྡུག་བསྔལ་ལས་བྲལ་འདོད་ཙམ་གྱི་སྙིང་རྗེ་ནི་ཉན་རང་དང་ཐུན་མོང་བའི་སྙིང་རྗེ་ཡིན་ལ། སྡུག་བསྔལ་ལས་སྐྱོབ་འདོད་ཀྱི་སྙིང་རྗེ་ནི་ཐེག་ཆེན་ཐུན་མོང་མ་ཡིན་པ་ཡིན་པས་ཕྱི་མ་དེ་བསྐྱེད་པར་བྱེད། དེས་ན་དེ་དག་སྐྱེ་དཀའ་ཡང་སྐྱེ་ཐབས་ལ་རྩོལ་བ་ཆེན་པོ་ཡིས་ཆེད་དུ་འབད་དགོས། སྔར་རང་ཉིད་རང་ཉིད་ན་མྱོང་བའི་ནད་དྲག་པོ་དེ་འདྲ་ཞིག། མི་གཞན་ན་བ་མཐོང་ན་རང་ཉིད་ཀྱིས་མྱོང་བའི་རྒྱུ་མཚན་དུ་བྱས་ནས་སྙིང་རྗེ་སྐྱེ་བ་བཞིན། སྐྱེས་བུ་ཆུང་འབྲིང་གི་སྐབས་སུ་འཁོར་བ་དང་ངན་སོང་གི་སྡུག་བསྔལ་རང་སྟེང་དུ་ལེགས་པར་བསྒོམས་པ་རྣམས་ལ་སྐྱེ་སླ།

ངག་ཚེ་ཡི་དེ་ནས་སྔར་བཀའ་གདམས་པ་མཛད་ཀྱི་ཚེ་དེར་དེ་དང་སྟོང་ལོའི་ཉིན་ཟུང་དུ་བསྐུར་བ་ལ་བློ་སྦྱོང་ཞེས་གྲགས་བདག་གཞན་བརྗེ་བའི་ཆོས་སྐོར་རྒྱ་གར་གྱི་ས་རིམ་དེ་འདྲ་མང་པོ་ཡོད་རེ་བ་ཡོད་རེ་འབྲེལ་དག་ལུས་ཡོངས་སུ་རྫོགས་པ་དེ་བློ་སྦྱོང་དོན་བདུན་མ་ཞིག་འདི་རེད། དེའི་སྟེང་ནས་ཉམས་སུ་བླངས་ན་སྔ་མ་བས་ཀྱང་ཕན་ཐོགས་ཆེ་བའི་ཕྱིར། ད་ལམ་འདིར་དོན་བདུན་མའི་རྩ་བའི་ཡིག་རྙིང་གི་སྟེང་ནས་ཁྲིད་འབུལ་བ་ཡིན། དེ་ལ་བཤད་ལུང་མི་འདྲ་བ་མང་ཡང་ད་རེས་འདིར་དངུལ་ཆུ་ཡབ་སྲས་ཀྱི་ཁྲིད་རྒྱུན་ལྟར་བྱས་པ་ཡིན་པས་དང་པོ་མཛད་པ་པོའི་ཆེ་བ་སྟོན་པ་ཐུབ་པའི་དབང་པོ་ཞེས་ད་བློ་སྦྱོང་གི་ཉམས་ལེན་སྒོ་ནས་སྟོན་གྱི་ཡིན་གསུངས་པ་རེད།

དགེ་བཤེས་པོ་ཏོ་བ་སོགས་འགའ་ཤས་ཅིག་ལ་གནང་བ་མ་གཏོགས་འབྲོམ་སྟོན་པ་རྒྱལ་ཡས་ནས་མང་པོ་ཅིག་ལ་གནང་གི་མེད་པ་རེད། པོ་ཏོ་བས་གླང་ཤར་གཉིས་ལ་གནང་སྟེ་པོ་ཏོ་བ་དེ་ཡས་ནས་དགེ་བཤེས་གླང་རི་ཐང་པ་དང་དགེ་བཤེས་ཤ་ར་བ་གཉིས་ཁོ་ན་ལ་གནང་བ་རེད། ཤ་ར་བས་ཁོང་གི་སློབ་མ་བྱང་ཆུབ་ཀྱི་སེམས་ཀྱི་བཀའ་བབས་པ་དགེ་བཤེས་འཆད་ཁ་བ་ལ་གནང་ཞིང་འཆད་ཁ་བའི་སྐུ་དུས་ནི་ཚོགས་ཆོས་སུ་བྱུང་བ་ཡིན་ལ། དགེ་བཤེས་འཆད་ཁ་བ་ནི་རྙིང་མའི་སྔགས་འཆང་ཆེན་པོ་ཞིག་གི་གདུང་རྒྱུད་དུ་འཁྲངས་ཤིང། དགེ་བཤེས་འཆད་ཁ་བ་དེ་རྙིང་མའི་སྔ་འགྱུར་ཆེན་པོ་ཞིག་གི་གདུང་རྒྱུད་དུ་འཁྲུངས་པ་རེད། ཐོག་མ་ཡིན་ན་ནི་རྙིང་མའི་སྔ་འགྱུར་ཆེན་པོ་ཞིག་གི་གདུང་རྒྱུད་དུ་འཁྲུངས་ཤིང་ནི་སྔགས་ལ་མཁས་པ་ཞེ་བོ་ཞིག་ཕེབས། སྔགས་མཁས་པ་ཞེ་པོ་ཞིག་ཕེབས་དེ་འདྲ་ཞིག་བྱུང་བ་རེད། རྙིང་མའི་སྔགས་སོགས་ལ་ཤིན་ཏུ་མཁས་ཀྱང་མ་ཚིམ་པ་རེད་ཟེར། རྙིང་མའི་སྔགས་ལ་མཁས་པ་ལ་སོགས་པ་དེ་བཟོ་ཡི་གྱོང་པ་རེད་དེ་དེ་ཡང་བློ་མ་ཚིམ་པར་བྱས་ནས་རང་རང་རྒྱུད་འདུལ་བར་བྱེད། རང་གི་སེམས་རྒྱུད་འདུལ་བར་བྱེད་ཅེས་གསུངས་སོ་ནམ་ཞེས་ཚུར་ལ་དགོངས་པའི་སྐབས་དེ་ལ་ནི་དཔེ་ཆ་དེ་འདྲ་ཅིག་རྙེད་པ་རེད་ཟེར། ཁེ་དང་རྒྱལ་ཁ་གཞན་ལ་སྩོལ་གྱོང་དང་བུབ་ཁ་རང་གིས་ལེན་ཞེས་གསུངས། གླང་ཐང་པའི་བློ་སྦྱོང་ཚིག་བརྒྱད་མ་ཟད་པའི་དོན། རྩད་གཅོད་པར་བྱོན་པ་ན་གླང་ཐང་པ་གཤེགས་ཟིན། གཤེགས་ཟིན་ཤུལ་ཤ་ར་བ་དང།

ད་ནི་དགེ་བཤེས་གླང་རི་ཐང་པ་གྱིས་བློ་སྦྱོང་ཚིག་བརྒྱད་མ་དེ་རང་ལ་རག་པ་ཡིན་པ་རེད། བློ་སྦྱོང་ཚིག་བརྒྱད་མ་ཟེར་ཉིན་དེ་ང་རང་ཚོ་ཚིག་ཉུང་ཉུང་གཅིག་ཡོད་སྐད་ཅིག་ཡོད་ཨང་དེའི་ནང་ལ་དེ་ཡོད་རུང་ཁེ་དང་རྒྱལ་ཁ་གཞན་ལ་གཏོང། གྱོང་དང་བུབ་ཁ་རང་གིས་ལེན་ཟེར་ཉིན་དེ་འདྲ་གྱི་ཚིག་གིས་ད་ཁེ་དང་རྒྱལ་ཁ་ཚང་མ་དང་གཅིག་གཞན་ལ་བསྐུར་ནས་རང་ལ་གྱོང་ཤ་སྟག་འཁྱེར་དགོས་རེད་ཟེར་གྱོང་ཤ་སྟག་འཁྱེར་པ་ཡིན་ན་རང་གི་སེམས་རྒྱུད་དེ་འདུལ་འགྲོ་བ་རེད་བ་ཨང་དེ་སུ་བྱས་ནས་དེ་ལྟ་བུ་ཚིག་གཅིག་གཉིས་དེ་གོ་ལ་དེ་ཚིག་དེ་ནི་ཟོར་མི་ཞུམ་གྱི་འདུག་ཟེར་དེ་སོང་བ་འགའ་ཞིག་འགའ་ཞིག་རྟོགས་དེ་ཁོ་རའི་རྒྱུད་ལ་ཕན་པ་ཞིག་རག་གི་ཡོད་འདུག་ཁྱེད་ཀྱིས